ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་ཡི་མངའ་སྡེ་ཝི་ཁྲོ་རེ་ཡ་ཡི་གྲོང་ཁྱེར་མེལ་བོན་དུ་ཏོག་དབྱིབས་ནད་པ་གསར་པ་དགུ་ཐོན་ཡོད་པ་དང། མངའ་སྡེ་གཞུང་གིས་ཕྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་ལྔ་ནས་བཟུང། ཁ་རས་གྱོན་དགོས་པ་དང་ཁང་པ་ཕྱི་ནང་གི་འདུ་འཛོམས་ཚད་བཀག་སོགས། སླར་ཡང་བཀག་སྡོམ་བྱ་རྒྱུ་འགོ་འཛུགས་བྱས་ཡོད་འདུག་གནས་ཚུལ་དེའི་རྐྱེན་པས་མེལ་བོན་གྲོང་ཁྱེར་ཁུལ་དུ་ནང་གི་འདུ་འཛོམས་སར་ཁ་རས་གྱོན་དགོས་པ་དང། སྒེར་གྱི་སྡོད་གནས་དང་མི་མང་འདུ་འཛོམས་བྱེད་སར་མི་གྲངས་ཚད་བཀག་བཟོས་ནས་དམ་བསྒྲགས་དེ་བཞིན། ཕྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་ལྔ་ནས་ཉུང་མཐར་ཕྱི་ཟླ་དྲུག་པ་ཚེས་བཞི་བར་གནས་སའི་སྐོར་འགྲེལ་བརྗོད་གནང་འདུག་ནད་པ་གསར་པ་དེ་ཚོ་ཡི་གནས་ཚུལ་འབྱུང་ཁུངས་རྩད་གཅོད་བྱས་པ་བརྒྱུད་ཉུང་མཐར་ནད་པ་ལྔ་ནི་མེལ་བོན་གྱི་ས་གནས་ཝོ་ལེ་ཏྲི་ནས་ཡིན་པའི་མི་ཞིག Australia ཡི་ལྷོ་ཕྱོགས་མངའ་སྡེ་ཡི་ནང་ཟུར་བཀག་མགྲོན་ཁང་ཞིག་གི་ནང་ཟུར་བཀག་བྱེད་སྐབས་དང་འབྲེལ་འདྲིས་བྱུང་ཡོད་འདུག་མི་དེ་རྒྱ་གར་ནས་ཚུར་སླེབས་ཏེ་ཏོག་དབྱིབས་ན་ཚ་འགོས་ཡོད་པའི་དོགས་པ་དང། ཁོང་ཉིད Australia ཡི་ལྷོ་ཕྱོགས་མངའ་སྡེ་ཡི་རྒྱལ་ས Adelaide ནང་མགྲོན་ཁང་ཞིག་གི་ནང་བསྡད་སྐབས་སུ་མི་གཞན་ཞིག་ལ་ཡང་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད། ཏོག་དབྱིབས་ན་ཚ་དེ་བཞིན་འབྱུང་ཁུངས་ཟུར་བཀག་མགྲོན་ཁང་ལ་ཐུག་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ངལ་རྩོལ་ཚོགས་པ་ཡི་འཐུས་མི Mark Butler ལགས་ཀྱིས་ཨོ་སི་ཁྲུ་ལི་ཡ་ཡི་སྲིད་བློན Scott Morrison ལ་ཏོག་དབྱིབས་ན་ཚ་དེ་བཞིན་འབྱུང་ཁུངས་ཟུར་བཀག་མགྲོན་ཁང་ལ་ཐུག་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ངལ་རྩོལ་ཚོགས་པ་ཡི་འཐུས་མི Mark Butler ལགས་ཀྱིས་ཨོ་སི་ཁྲུ་ལི་ཡ་ཡི་སྲིད་བློན Scott Morrison ལ་དྲི་བ་བཏང་དོན།

ད་དུང་སྲིད་བློན་མཆོག་གིས་རྒྱལ་ཡོངས་སུ་ཟུར་བཀག་གི་ལམ་ལུགས་དང་བདེ་འཇགས་ཐད་འགན་འཁུར་ལྡན་པའི་རྩ་ཁྲིམས་དང་མཐུན་པའི་གོམ་པ་ཞིག་མ་སྤོས་སྔོན་དུ་ད་དུང་གནས་ཚུལ་དེ་འདྲ་ག་ཚོད་ཞིག་ལྷག་གི་རེད་ཅེས་གསུངས་འདུག་ཨོ་སི་ཀྲུ་ལི་ཡ་ངལ་རྩོལ་ཚོགས་པས་ཟླ་བ་མང་པོའི་རིང་ཨོ་སི་ཀྲུ་ལི་ཡའི་བྱང་ཕྱོགས་མངའ་སྡེའི་རྒྱལ་ས་དར་ཝིན་གྱི་འགྲམ Howard Springs རྒྱུད་དུ་ཡོད་པའི་ཟུར་བཀག་ཁང་དེ་ཚོ་ཡི་མཐུན་རྐྱེན་སྔར་ལས་མང་བ་བཞག་དགོས་པའི་འབོད་སྐུལ་བྱས་ཡོད་འདུག། དེ་དང་ཆབས་ཅིག་ཧོ་ཝར་སི་པི་རིན་གྱི་ཟུར་བཀག་ཁང་ཆེད་མ་དངུལ་སྔར་ལས་མང་བ་གཏོང་བཞིན་ཡོད་པ་དང། ཨོ་སི་ཁྲུ་ལི་ཡ་གཞུང་འཛིན་ཚོགས་པ་ཡིས་ཟུར་བཀག་དེ་ཚོ་ཚགས་ཚུད་ཚད་ལྡན་ཡོད་སྐོར་མུ་མཐུད་འགྲེལ་བརྗོད་བྱས་འདུག་མཱག་བྷར་ཁྲལ་གྱི་དྲི་བ་དེའི་ལན་དུ་སྲིད་བློན་སི་ཀོ་ཏི་མོ་རི་སོན་མཆོག་གིས་འགྲེལ་བརྗོད་སྔར་བཞིན་གནང་བ་དང་ད་དུང་ཁོང་གིས་གྲོས་ཚོགས་ནང་ཁོང་གིས་སྔོན་མ་ལབ་པ་ནང་བཞིན་ཧྥི་རི་རལ་གཞུང་འཛིན་ཚོགས་པའི

ལས་འཆར་ཝི་ཀྲོ་རི་ཡ་མངའ་སྡེ་ཡིས་དགོས་འདུན་བཏོན་པའི་ལས་དོན་དེའི་ཐད་ད་ལྟ་ང་ཚོས་ལས་ཀ་བྱེད་བཞིན་པ་ཡིན། ང་ཡི་བསམ་པར་དེ་ནི་ལས་དོན་གཞི་རྒྱ་ཆེན་པོ་ཞིག་དང། དགོས་འདུན་དེའི་ཐད་བསམ་བློ་ཡག་པོ་ཞིག་གཏོང་དགོས་ཀྱི་འདུག་ལ། ང་ཚོ་ཡི་ངོས་ནས་ཝི་ཀྲོ་རི་ཡ་མངའ་སྡེའི་གཞུང་དང་གྲོས་སྡུར་ཞིབ་ཕྲ་བྱེད་དགོས་ཀྱི་འདུག་གཞུང་ཞིག་གི་ངོས་ནས་ང་ཚོས་མ་འོངས་པར་ག་རེ་བྱེད་དགོས་རེད་ཟེར་ན་ང་ཚོས་མུ་མཐུད་ནས་ནད་ཡམས་དང་འཐབ་རྩོད་བྱེད་དགོས་ཀྱི་ཡོད་པ་རེད། དེ་ནི་ང་ཚོའི་ལས་དོན་ག་རེ་སྒྲུབ་བཞིན་པ་དེ་རེད་ལ། འདས་པའི་ཟླ་བ་བཅོ་བརྒྱད་རིང། ང་ཚོས་ཨོསྟྲེ་ལི་ཡ་ཡི་མི་མང་དང་མཉམ་དུ་འབད་བརྩོན་གྱིས་གྲུབ་འབྲས་རླབས་ཆེན་ཐོན་ཡོད་པ་རེད་ཅེས་གསུངས་འདུག་ཏོག་དབྱིབས་ནད་ཡམས་གསར་པ་འགོས་ཁྱབ་དེའི་རྐྱེན་པས་ཨོསྟྲེ་ལི་ཡ་རྐང་རྩེད་སྤོ་ལོ་མཐུན་ཚོགས་ཀྱིས་གཟའ་མཇུག་རྩེད་འགྲན་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་དང་མེལ་སྦེན་ནང་རྐང་རྩེད་སྤོ་ལོ་རྩེད་འགྲན་གྱི་འཛིན་བྱང་ཚོང་སྒྱུར་མ་འོངས་བདུན་ཕྲག་གཉིས་རིང་ཕྱིར་འགྱངས་བྱས་ཡོད་འདུག་ཏོག་དབྱིབས་ནད་ཡམས་འགོས་ཁྱབ་ཞིབ་ཕྲའི་གནས་ཚུལ་གཞན་ཁག། དྲ་ཚིགས། sbs.com.au/tibetan-coronavirus དུ་གསན་གཟིགས་གནང་རོགས། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།